གསུངས་པ་ལ་སོགས་པ་ཐེག་པ་ཆེན་པོའི་ལུང་དག་ལས་སྣ་ཚོགས་འབྱུང་མོད་འོ་ད་དེ་རེད་ད་ནི་འདི་ནང་ལ་དྲངས་པ་དེ་ལ་ད་ད་ནི་མ་ལ་དེ་ནི་བཞི་འདྲ་བ་ཞིག་ལས་སོ་ད་མདོ་འོ་ད་དེ་རེད་ད་དེ་གཅིག་པོ་མ་རེད་ད་ང་ཚོ་འདོད་པའི་གཞུང་དེ་ཚོའི་ནང་ལ་སྟོན་པ་དང་པོ་ཐུགས་བསྐྱེད་ཚུལ་དེ་གསུངས་དེ་ལ་ད་མང་པོ་ཞིག་གསུངས་བཞག་ཡོད་རེད་བ།

མདོ་སྡེ་བཀའ་བློ་བསྐལ་བཟང་དང་ཨ་ནེ་སྙིང་རྗེ་པདྨ་དཀར་པོ་ལ་སོགས་པ་དེ་དག་ལས་གསུངས་པ་དེ་ཐེག་པ་ཆེན་པོ་དང་ཐུན་མོང་དབང་དུ་བྱས་ནས་བཏགས། གསུང་དང་དེ་འབྲེལ་གྱི་ཐོག་ནས་མི་འདྲ་བ་གཉིས་དབྱེ་བ་ཕྱེད་ཀ་དབུ་མའི་འགྲོ་བ་གསུམ་པ་ཞེས་དེ་འབྲེལ་བྱེད་འདོད་དེ་བྱས། ད་འདིར་གཉིས་པ་ཚོགས་གཉིས་རྫོགས་ཚུལ་གྱི་དབང་དུ་མཛད་ནས་དེ་རེད་བ་ད་ཕྱིར་ཚད་འཆད་པ་དང་ཚོགས་གཉིས་འབྲེལ་པ་ཟེར་ནས་གཉིས་གསུངས་པས་ད་གཉིས་པ་དེ།

སྐུ་ཚེ་དུ་འཁོར་འདི་པ་ལ་སོགས་པའོ་འདི་དང་འདྲ་བ་ལ། འདི་དང་འདྲ་ལ། བསྟན་པ་པོ་ལོ་སྟོང་གི་བར་དུ་བསྣན་པ་ཞིག་བཞེངས་པ་ལ་བསྟན་པ་འདི། རྫ་ཁྱེད་ཀྱི་ཆེ་གེ་སྣུར་བྱེད་དུ་བྱེད་པ་ན། འདྲའི་འཕོ་བ་གང་དང་ཕྱིར་ལྷང། དང། ཕྱིར་ལྷང་སུན་གྱིས་སེ་སེ་བའི་ར་བ་རལ་གྱི་ཁ་ཚ་དང་འཕུར་ནས་དེ་ཅི་ཤེས་པ་ཁྱེད་ཀྱི་ཅི་འདྲ་དུ་འཁོར་དུ་ཚེ་ཡི་ཚད་དུ་ཞིང་ཁོག་ཏུ། དེ་ཕྱིར་ཚེ་ཆུ་གཟུངས་པོ་ཅི་འདྲ་བ་དེ་འདྲ་ཁོ་ན་བདག་ཀྱང་འགྱུར་བ་ཤུགས་ཅན་མེ་ལོང་ལྟ་བུ་ཞེས།

གཞུང་ཆེ་ཆུང་དུ་ཐུགས་བཤད་པ་དེ་ནས་བཟོས་ཏེ་ཀ་བ་གྲོང་མའི་དུམ་བུ་ལ་སོ་བརྒྱད་བདུན་ཁྲི་ལྔ་སྟོང་ལ་སྙེ་དཀར་ཞེས་པའི་མཐའ་མར། ནི་གཞུང་གི་གོ་རེ་ལས་བཟློག་སྟེ་སོ་བརྒྱད་རིན་ཆེན་བཙུན་ཏོ་ཞེས། བཙུན་ཏོ་སྐྱེས་ཞེས་པ་བཞོན་ཏེ། དེའི་ཚེ་ཀ་བ་གྲོང་མའི་བ་དུམ་བུ་དེ་རྫོགས་སོ། ད་དེ། ད་བྱས་ཙང།

ཞེས་པ་དེ་བྱོན་ཏེ། དེའི་ཚེ་བསྐལ་པ་གྲངས་མེད་པ་དང་པོ་དེ་རྫོགས་སོ། དེ་ནས་བཟུང་སྟེ་གྲངས་མེད་པ་གཉིས་པ་ལ་སངས་རྒྱས་བདུན་ཁྲི་དྲུག་སྟོང་ལ་བསྙེན་བཀུར་བྱས་པའི་ཐ་མར་སངས་རྒྱས་མར་མེ་མཛད་བྱོན་ཏེ་ཨོ་ད་དེ་རེད་ད། དེ་འདྲའི་བསྐལ་པ་གྲངས་མེད་པ་དང་པོ་དེ་རྫོགས་པ་དེ་ནས་ཡང། གྲངས་མེད་གཉིས་པ་ད་བསྐལ་ཆེན་གྲངས་མེད་གཉིས་པ་ཚོགས་གསོག་པ་འགོ་བརྩམས་ནས། གྲངས་མེད་གཉིས་པ་དེ་ལ་སངས་རྒྱས་བདུན་ཁྲི་དྲུག་སྟོང་ལ་བསྙེན་བཀུར་བྱས་པའི་དེའི

འདི་ནི་ག་རེ་རེད་འདི་ནས་བསྐལ་པ་དགུ་བཅུ་རྩ་གཅིག་འདས་པ་ན་བྱོན་ཏེ། དེའི་ཚེ་གྲངས་མེད་པ་གསུམ་པ་དེ་རྫོགས་སོ། འོ་དེ་རེད་ད་དེ། སངས་རྒྱས་རྣམ་གཟིགས་དེ་བསྐལ་པ་དགུ་བཅུ་རྩ་གཅིག་འདས་པ་ན་བྱོན་པ་རེད། དེའི་ཚེ་ལ་ད་དེ་ལ་བསྙེན་བཀུར་ནས་བསྙེན་བཀུར་བ་དེའི་ཚེ་གྲངས་མེད་གསུམ་པ་དེ་རྫོགས་པ་རེད། ད་བསྐལ་ཆེན་གྲངས་མེད་གསུམ་པ་དེ། གྲངས་མེད་གསུམ་པས།

རྣམ་པར་གཟིགས་ཀྱི་དེ་ཉིད་ན་དཀའ་བ་དྲུག་མེད་པ་གསུམ་པོ་རྫོགས་ན། ད་གཟུགས་ཀྱི་སྣོད་གཟིགས་ཧེ། དེ་ཉིད་ན་དཀའ་བ་དྲུག་མེད་གསུམ་པོ་དེ་རྫོགས་ན། རྩུབ་རྟོག་སྐྱེས་ནས་རྒས་གསོས་ཀྱི་བར་དུ་ཚུར་རྒྱ་བ་མི་རིགས་ཏེ། དཀའ་བ་དྲུག་མེད་པ་གསུམ་གྱིས་ཚུར་རྫོགས་ཤིང་ཚུར་རྫོགས་པ་ནི་གཞན་པ་མི་རིགས་པའི་ཕྱིར་རོ་ཞེ་ན། དེའི་ཚེ་ཚུར་རྫོགས་ཤིང་གྲངས་མེད་པ་རྫོགས་མེད་ཀྱིས་ད་དེའི་ཚེ་ལ་ཚུར། དཀའ་བྱེད་དྲུག་མེད་གསུམ་གྱིས་ཚུར་རྫོགས་ཤིང།

ཨ་ནི་འདི་ནས་ཤི་འཕོས་ནས་དགའ་ལྡན་གྱི་ལྷ་ཡི་རིས་སུ་འཁྲུངས་སོ་ཞེས་འབྱུང་བས། མདོ་འདི་ཡང་ཨ་ནི་ཚད་མར་བཤད་པ་ཡིན་ནོ་ཞེས་སློབ་དཔོན་གང་སྤེལ་གྱིས་འཆད་དོ། ད་ལྟའི་སློབ་དཔོན་གང་སྤེལ་གྱི་འདོད་ཚུལ་ཞིག་རེད་དོ། དེ་བཞིན་ལུང་སྨན་གྱི་གཞི་ལས་ཀུན་དགའ་བོས་འཇིག་རྟེན་གཙོ་བོ་རྣམ་འདྲེན་པ། ཁྱེད་སྔོན་བྱང་ཆུབ་བཞེད་པ་ན་སངས་རྒྱས་ཇི་སྙེད་དེའི་སྐོར་དུ་ཇི་ལྟ་བ་ན་བསྙེན་བཀུར་མཛད་ཅེས་པ་དང། རྒྱལ་པོ་གསལ་རྒྱལ་གྱིས་བཙུན་པ་བཅོམ་ལྡན་འདས་ཀྱིས་བླ་ན་མེད་པའི་བྱང་ཆུབ་དོན་དུ་གཉེར་བའི་སླད་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཇི་སྙེད་ཅིག་ལ